ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག། རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཅོ་ལྔ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གཉིས་པའི་ཚེས་ཉེར་བཞི། རེས་གཟའ་སྤེན་པའི་ཉིན་གྱི་གཏམ་གླེང་གི་ལེ་ཚན་འདིའི་ནང། བོད་ཀྱི་གྲགས་ཅན་མི་སྣ་ངོ་སྤྲོད་ཞུ་རྒྱུ་ནས། མདོ་སྨད་ཁུལ་དུ་སངས་རྒྱས་བསྟན་པ་ཡུན་གནས་ཆེད་དགོན་པ་གསར་བཞེངས་དང་འཆད་ཁྲིད་རྒྱ་ཆེན་པོ་གནང་མཁན། ཤར་སྐལ་ལྡན་རྒྱ་མཚོ་མཆོག་གི་སྐུ་ཚེའི་ལོ་རྒྱུས་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་དེ་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www། RFA ཚེག ORG འདིའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ང་ཚོའི་གཏམ་གླེང་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་ང་ཚོ་བོད་གངས་ཅན་ལྗོངས་ཀྱི་གདོད་མ་ནས་ད་ལྟ་བར་གྱི་བོད་ཀྱི་ཆོས་དང་རིག་གཞུང་རེད་ཆབ་སྲིད་སོགས་ད་ཕྱོགས་མང་པོའི་ཐོག་ལ་རླབས་ཆེན་གྱི་མཛད་རྗེས་ཡོད་པའི་ཕུལ་བྱུང་མི་སྣ་ངོ་སྤྲོད་ཞུ་རྒྱུ་ནས་ད་རིང་ལེ་ཚན་འདི་ནང་ངོ་སྤྲོད་ཞུ་རྒྱུའི་མི་སྣ་དེ་ཡིན་པ་ཡིན་ན། ཤར་སྐལ་ལྡན་རྒྱ་མཚོའི་སྐུ་ཚེའི་ལོ་རྒྱུས་འདི་གའི་ནང་ང་ཚོས་ངོ་སྤྲོད་ཞུ་གི་ཡིན། ཡང་ལེ་ཚན་ནང་ལོགས་ལ་ང་རྒྱུན་བཞིན་བཟུང་བྱས་རྗེས། བཞུགས་སྒར་ཀིརྟི་བྱེས་པ་གྲྭ་ཚང་གི་ཆེས་མཐོའི་བོད་ཀྱི་རིག་གནས་སློབ་གཉེར་ཁང་གི་རིག་གནས་སློབ་དཔོན་ཆེན་མོ་རྒན་རེ་མདོ་སེང་གེ་ལགས་གདན་འདྲེན་ཞུས་ཡོད། རྒན་ལགས་ཡིན་པ་ཡིན་ན་དམིགས་བསལ་ཡང་བོད་ཀྱི་ལོ་རྒྱུས་དང་ཨ་ནི་ལོ་རྒྱུས་ཐོག་གི་མི་སྣ་ཁག་གི་ཐོག་ལྷག་དཀའི་ཉམས་ཞིབ་གཏིང་ཟབ་པོ་ཅིག་གནང་ཡོད་རེད་ལ་འདི་དང་འབྲེལ་ཡོད་ཀྱི་ཐོག་ནས་ཕྱག་དེབ་འདི་འདྲ་པར་སྐྲུན་གནང་ཡོད་རེད། བྱས་ཙང་ད་རིང་ཡང་ང་ཚོའི་ལེ་ཚན་ནང་ལོགས་ལ་རྒན་རེ་མདོ་སེང་གེ་ལགས་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་སོ་སྒྲོལ་དཀར་ལགས་བཀྲ་ཤིས་བདེ་ལེགས། འོ་རྒན་ལགས་བཀྲ་ཤིས་བདེ་ལེགས་ཞུ་བ་ད་ལྟ་དང་གོང་ལ་ནི་ང་ཚོས་ངོ་སྤྲོད་ཞུས་ནང་བཞིན་གྱི་ད་རིང་ལེ་ཚན་འདིའི་ནང་ལོགས་ལ་ངོ་སྤྲོད་ཞུ་ཡག་གི་མི་སྣ་དེ་ཡིན་པ་ཡིན་ན་སྐུ་ན་ཆུང་དུས་ནས་ད་རབ་ཏུ་བྱུང་བ་དང་དེ་ནས་ནི་གསན་བསམ་སློབ་གཉེར་རྒྱ་ཆེན་པོ་ཅིག་གནང་བས་མ་ཚད་ཡང་དམིགས་བསལ་གྱི་ནི་མདོ་སྨད་ཁུལ་ལ་སངས་རྒྱས་ཀྱི་བསྟན་པ་ཡུན་རིང་གནས་པའི་ཆེད་དུ་ནི་དགོན་པ་གསར་བཞེངས་གནང་ཡག་རེད་འཆད་ཁྲིད་རྒྱ་ཆེན་པོ་ཞེ་དྲག་ཅིག་གནང་མཁན་གྱི་ཤར་སྐལ་ལྡན་རྒྱ་མཚོ་མཆོག་གི་ད་སྐུ་ཚེའི་མཛད་པ་ལོ་རྒྱུས་འདི་གའི་ངོ་སྤྲོད་ཞུ་གི་ཡིན། བྱས་ཙང་འདི་ཡིན་དུས་ག་ནས་ཡང་ང་ཚོས་ནི་ངོ་སྤྲོད་ཞུ་ཡག་གི་མི་སྣ་འདིའི་འཁྲུངས་ཡུལ་དང་ཨ་ནི་མཚན་གྱི་ཐོགས་སྟངས་ནས་ཆེ་བྱས། རྒན་རེད་འདུག་སེང་གེ་ལགས་ནས་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ད་ཤར་སྐལ་ལྡན་རྒྱ་མཚོ་མཆོག་ཡིན་པའི་ན་གཅིག་དྲུག་བཅུ་མེད་བདུན་གྱི་ལོ་ལ་ཡང་ང་ཚོ་བོད་ཀྱི་མདོ་སྨད་རེབ་གོང་ཁུལ་དུ་འཁྲུངས་པ་ཅིག་གི་ཆ་ནང་གི་ལ་དྭགས་ན་བཞིན་ད་ཐོག་མར་ཡང་ཁོ་རང་གི་མཚན་གྱི་རྣམ་གྲངས་ནས་རྒན་ལགས་ཀྱིས་ངོ་སྤྲོད་གནང་རོགས་གནང་ད་སྐལ་ལྡན་རྒྱ་མཚོ་ཞེས་བྱས་ཞུ་དུས་ག་ནས་འདི་ཡིན་པི་ན་དགེ་ཚུལ་བསྒྲུབས་པའི་རྗེས་ཀྱི་མཚན་རེད་ཐོག་མའི་མཚན་ལ་ཡང་ག་རེ་ཞུ་གི་ཡོད་ན་ནི་སྐུ་ཕྲེང་རིམ་བྱོན་ལ་ཤར་ཚང་ཞེས་བྱས་ཞུ་ཡག་གི་མཚན་འདི་ཡང་ག་དུས་ནས་ཐོགས་པ་ཅིག་དང་དེའི་ཡང་དགོས་པ་རྒྱུ་མཚན་མང་པོ་ཅིག་ཡོད་ཀྱི་རེད་བསམ་པི་ཆུང་དུས་ནས་འཚར་ལོངས་ཀྱི་ནི་ཁོར་ཡུག་དང་ད་ལྟ་གསུང་ཡག་བྱས་པི་ན་འཁྲུངས་པའི་སྐབས་ལ་འཁྲུངས་ལྟས་ཐུན་མོང་མ་ཡིན་པ་འདྲ་བྱུང་གནང་ཡོད་རེད་གསུང་གི་འདི་ཡང་ག་འདྲས་ཡིན་ན་འདི་ནས་བྱས་ཙང་ད་ལྟ་ང་ཚོ་ཡང་རྒན་རེད་འདུག་སེང་གེ་ལགས་ནས་ངོ་སྤྲོད་གནང་རོགས་གནང། ལ་སོང་ན་འགྲོ་བ་ན། ད་རྩ་བའི་གོང་དུ་འགྲོ་ཁ་ལ་གསུངས་པ་ནང་བཞིན་དེ་རིང་འདི། ད་བོད་ཁམས་སྤྱི་དང་ལྷག་པར་དུ་མདོ་སྨད། ད་སངས་རྒྱས་ཀྱི་བསྟན་པ་དེ་ཚོ་ཞི་བདེ་འདི་སྲིན་པོ་སྟེང་ནས། མཛད་པ་བྱས་རྗེས་ཆེན་པོ་སྐྱོང་མཁན་དེ་ཤར་སྐལ་ལྡན་རྒྱ་མཚོ་ཁོང་དགུ་རེད། དེ་ཡིས་དེ། ད་རྩ་བའི་ཤར་སྐལ་ལྡན་རྒྱ་མཚོ་འདི། ད་སྐུ་ཚེ་གི་རྣམ་ཐར་དང་ཤེས་པ་ཡིན་ན་ང་ཚོས་ཁྱེད་རང་ཆོས་ཕྱོགས་ཀྱི་རྐྱང་པ་མ་ཡིན་པ། ད་ལོ་རྒྱུས་སྟེང་ནས་བྱས་པ་ཡིན་ན་འདྲ་དེ་ནས་རྩོམ་རིག་སྟེང་ནས་བྱས་པ་ཡིན་ན་འདྲ་གང་ནས་བྱས་རུང་བྱས། ད་མཛད་རྗེས་དང། བྱིས་ཁུ་ད་ཞི་བའི་ཆེན་པོ་ཅན་ཡིན་དེ། ལྷག་པར་དུ། རེད་ད་བོད་ཀྱི་ཆོས་དང་རིག་གཞུང། ད་བེ་རི་མོ་ལོ་རྒྱུས་ཀྱི་སྟེང་ནས་བྱས་པ་ཡིན་ན།

ཤར་སྐལ་ལྡན་རྒྱ་མཚོ་དང་དེ་ནས་རྗེ་བཙུན་མི་ལ་རས་པ་འདི་ཚོ་ཡང་རྣམ་ཐར་སྐྱོང་སྟངས་སྐོར་མཛད་པ་དང་རྣམ་ཐར་སྐྱོང་བོ་ཞིག་གི་འདྲ་བོ་འདྲ་ཅིག་ཡོད་རེད་དཔེར་ན། ཤར་སྐལ་ལྡན་རྒྱ་མཚོ་ཡིན་ན་དཔེ་དེ་ད་ཡིན་ངེས་མེད་དང་ནི་ངེས་མེད་ཀྱི་གནས་ལོ་མང་པོ་རང་གཙོ་བོ་སྒོམ་སྒྲུབ་དང་ཉམས་བཞེས་གཙོ་བོ་གནང་མཁན་ད་དེ་དེ་ཡང་ད་དཔེར་ན་གཟིགས་སྐུལ་དང་དེ་ལ་དཔེ་སྦྱོང་སྤྲད་ཟེར་ན་དེ་ནི་གནང་མཁན་གཅིག་ཡིན་པ་ཡིན་སྟབས་མི་ལ་རས་པ་དང་དེའི་རྣམ་ཐར་དང་རྗེས་སུ་དྲན་པའི་སྟེང་ནས་རས་པ་རས་པ་ཟེར་ཡ་དེ་སྐལ་ལྡན་རས་པ་ཟེར་ནས་དེ་འདྲའི་ཡང་ཡང་མཚན་དགོས་ད་མཚན་བེད་སྤྱོད་བཏང་བ་དེ་འདྲས་འདུག་ད་གཞན་པ་གཅིག་ལ་རོང་པོ་དཀའ་བཅུ་པ་ཟེར་ཏེ་རེད་ད་རོང་པོ་དཀའ་བཅུ་པ་ཟེར་ཏེ་ད་ཅི་ཞེ་ན་ང་གཉིས་རྣམ་ཐར་དབུ་ནས་ཡོང་གི་རོང་པོ་དཀའ་བཅུ་པ་ཟེར་ན་ད་གཙོ་བོ་འདི་དེང་སང་སྐད་ཆ་བྱས་པ་ཡིན་ན་ཤེས་ཡོན་གྱི་གནས་རིམ་དང་ཐུག་པའི་ཆ་ནས་རེད། རོང་པོ་དཀའ་བཅུ་དཀའ་བཅུ་པའི་དམ་བཅའ་ཀོ་བྲག་ཀོ་ལ་འབོད་པའི་སྡེ་གཅིག་ཐན་གཅིག་རོང་པོ་ཀ་གཅིག་ལ་ཟེར་ནས། དེ་འདྲའི་ཡང་མཚན་གྱི་རྣམ་གྲངས་གཅིག་བེད་སྤྱོད་བཏང་བཏང་གི་འདུག་དེ་རྣམ་ཐར་དུ་ཚུར་ལ་བཏང་བཞག་པ་མཐོང་ཡ་མང་པོ་འདུག་གཅིག་དེ་རེད་ད་གཞན་པ་གཅིག་དེ་རོང་པོ་གྲུབ་ཆེན་རིན་པོ་ཆེ་ཟེར་ནས། དུས་ཐོག་ནས་མཚམས་མཚམས་ཡང་རོང་པོ་གྲུབ་ཆེན་རིན་པོ་ཆེ་ཟེར་ནས་ད་མཛད་པ་རྣམ་ཐར་དང་འབྲེལ་བའི་སྟེང་ནས།

ཨ་ནི་མཚན་ཉིད་ཀྱི་བྱེ་བྲག་པའི་ས་འདུལ་གནང་བ་དང་མཉམ་དུ། དེའི་དགོན་པ། དགོན་པ་གི་རྒྱབ་ལྟག་དེ་ལ། སྒོམ་ཁང་གཅིག། སྒོམ་ཁང་ཧ་ཅང་གི་རྒྱ་ཆེན་པོ་དེ་མ་རེད། སྒོམ་ཁང་གཅིག་སྒོམ་ཁང་དེའི་མིང་ལ། སྒོམ་ཁང་གི། ཕྱི་ལ་དེའི་སྒོམ་ཁང་གི་ཁ་དེ་ཤར་བསྟན་གྱི་ཡིན་ཟེར། ཁ་ཤར་ལ་བསྟན་བསྡད་པའི། སྒོམ་ཁང་གཅིག་བཞེངས། སྒོམ་ཁང་དེ། ད་སྐུ་འབུམ་ཞབས་ཀྱི་གཟིམ་ཆུང་འཇང་སྒང་ཕོ་བྲང་ཟེར། དེ་འདྲའི་སྒོམ་ཁང་བཞེངས། དེ་རྗེས་དེ་དེ་ལ་རེད།

གྲུབ་གནང་བ་ཡིན་ས་རེད་ལ་འདི་ནས་ད། སྐུ་ཡོན། གསན་བཞེས་འདི་དེ་དུས་ནས་དབུ་བཙུགས་པ་ཅིག་གི་ཆ་གནང་གི་མེད་འགྲོ། ད་གཅིག་སྟོང་དྲུག་བརྒྱ་བཅུ་བདུན་གྱི་ལོ་ལ་དབུས་ལ་ཕེབས་པ་བྱས་བྱས་འདུག་དེ་དུས་དགུང་ལོ་ཡང་ག་ཚོད་ཕེབས་ཀྱི་ན་ད་དགུང་ལོ་ཆུང་ཆུང་ཅིག་གི་ཡིན་ས་རེད་བ་དབུས་ལ་ཕེབས་པའི་རྗེས་ལ་དགེ་ཚུལ་སློང་གི་སྡོམ་པ་བཞེས་གནང་ཤག་ད་ད་ནི་མཚན་གྱི་ཐོག་དང་གཅིག་དེ་ཏག་ཏག་ནི་རྒན་ལགས་ང་ཚོ་ངོ་སྤྲོད་གནང་སོང་ད་སྐལ་ལྡན་རྒྱ་མཚོ་ཞུ་དུས

ཨ་ཁུ་ཡིན་པ་ཡིན་ཏེ། ད་དེ། ད་དགུང་ལོ་དྲུག་ཡིན་མིན་རེ་བཙོང་སྟེ་ཆོས་པ་རིན་པོ་ཆེ་གང་བ་གི། ང་ད་ཆོས་པ་རིན་པོ་ཆེ་གི་ཚུར་ལེན་འདུག་ཨ། དཔེར་ན་ང་ལོ་ཚིགས་ལྔ་པ་རྗེ་རིན་པོ་ཆེ་ཀ་བའི་ཡོ་ཨ་དེ། ད་ཆུ་བྱིས་སྟོང་དྲུག་དྲུག་ཆེན་གི་རྗེ་རིན་པོ་ཆེ་ད་དགུང་ལོ་བདུན་ཡིན་ཟེར་བས་ད་དཔེར་ན་དགུང་ལོ་དྲུག་གི་སྟེང་ནས་ཆོས་པ་རིན་པོ་ཆེ་གི་ཤར་སྐལ་ལྡན་རྒྱ་མཚོ་དེ་ཡང་མེས་པོ་གྲོངས་ནས་ཚུར་བཞེས། དེ་ནས་ཁོ་རང་གསོ་སྐྱོང་གནང་བ་ད་དེ་དཔེར་ན། ཐོག་དང་པོ་སྐུ་ཡོན་གསན་བཞེས་ནས་བཟུང་སྟེ་དེ་ཐོག་དང་པོ་དགེ་བསྙེན་གི་སྡོམ་པ་གནང་བ་དེ་ནས་རབ་བྱུང་གི་སྡོམ་པ་ད་རབ་བྱུང་དེ་བསྒྲུབས། དེ་ནས་ད་སྐུ་ཡོན་གསན་བཞེས་ནས་བཟུང་སྟེ་དཔེར་ན་ད་ཀ་ཁ་ནས་བཟུང་སྟེ་ང་ཚོ་བོད་ཡིག་ནི་ཀ་ཁ་ནས་བཟུང་སྟེ་སྐུ་ཡོན་གསན་བཞེས་ཆ་ཚང་བ། སྐུ་ཡོན་གསན་བཞེས་རྐྱང་པ་མ་ཡིན་པ་དེ་དང་འབྲེལ་བའི་སྟེང་ནས་ཡང། ད་འདི་ལ་ང་ཚོས་ད་ཆོས་ཕྱོགས་གི་སྲོལ་རྒྱུན་གི་བཤད་སྲོལ་ནང་བྱས་པ་ཡིན་ན་དཔེར་ན་སྐྱེས་བུའི་བྱིས་པའི་ཤེས་རབ་འཕེལ་བའི་ཐབས་འདྲ་མི་འདྲ་ཡོད་དེ་པ་དེ་ཚོ་ཆ་ཚང་ཞིག་ལག་བསྟར་གནང་དེ་དང་མཉམ་དུ་དཔེར་ན་དབང་ལུང་རྗེས་གནང་ད་དུ་ལུག་ཆ་ཚང་ཀི་ན་ཆུང་དུས་ནས་མར། གནང་དེ་ངས་ཀྱི་རེད་འདོ་ཨ་གསོ་སྐྱོང་དེ་ཡང་ཕྱོགས་སྒོ་མང་ནས་དཔེར་ན། ཆུང་དུས་ནས་བྱས་བྱས་སློབ་སྦྱོང་གི་གོ་སྐབས་དེ་ཡག་པོ་ཞེ་གཅིག་བྱུང་ན་ཡོད་ཟེར་བ། ནང་དེ་དཔེ་ཡག་པོ་བྱུང་ཤག་ད་ཀྱི་གོང་དུ་ཞུས་བ་ནང་བཞིན་ད་ཁོ་རང་ཁུ་བོ་དེ་ཆོས་པ་རིན་པོ་ཆེ་སྐྱེས་བུ་མ་འདྲ་བས་ད་སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་མ་འདྲ་བས་ཅི་ཡིན་དེ་ད་གོ་སྐབས་མ་འདྲ་བས་ཞུ་བོ་རང་འདུག་ཨ་ད་ཁོང་གི་གསོ་སྐྱོང་གནང་ད་དཔེ་དེ་མ་འདྲ་བས།

ཏི་སེའུ་འགྲོ་ཅིག་བསྟན་ཏོ། བསྟན་ནས་བ། ཏི་ཇི། དེ་རྗེས་ནི་དགེ་སློང་གི་སྡོམ་པ་དེ་པཎ་ཆེན། དེ་བློ་བཟང་ཆོས་རྒྱན་གྱི་མདུན་ནས། བཞེས་པ་རེད་ཏི་ཇི་ཅན་དབུས་ནས་ཡོང་གི་དྲི་ཟོ་ཡོག་ནི་ག་ནོ་གཅིག་ཡིན་ས་རེ། གཅིག་དེ་བྱས་དེ་ནས་གཞན་པ་གཅིག་སྟེ་ད་དབུས་སུ་ཕེབས་དབུས་སུ་ད་བླ་མ་མང་པོ་ཞིག་བསྟེན་ན་དགའ་ལྡན་ཁྲི་པ་དང་དེ་ནས་ཁྲི་ཟུར་དང་དེ་ནས་ད་མཁས་པ་མང་པོ་ད་མཁས་གྲུབ་གཉིས་ལྡན་གྱི་སྐྱེས་བུ་མང་པོ་ཞིག་བླ་མ་བསྟེན། ཤར་སྐལ་ལྡན་རྒྱ་མཚོ་སྐུ་ཚེ་རིང་ལ་བླ་མ་བསྟེན་པ་ད་ཕལ་ཆེར་སུམ་ཅུ་སོ་གསུམ་ཡིན་ས་ཡོད་ད་ངས་ཅིག་གྲངས་སྨྲས་ན་ངས། མགུར་ཚིག་ཅིག་མ་དེ་འདྲ་ཅིག་མཐོང་སོང། ཕལ་ཆེར་བླ་མ་དགེ་བའི་བཤེས་གཉེན་སུམ་ཅུ་སོ་གྲངས་ཀྱིས་ད་བླ་མ་བསྟེན་ད་དུ་དུ། དབུས་གཙང་ནས་མང་པོ་བསྟེན་ཡོད་བ་རེད་མདོ་སྨད་ནས་མང་པོ་བསྟེན་བ་ཅི། ཨོ་དེ་འདྲས་བླ་མ་མང་པོ་བསྟེན་དུ་དུ་དངོས་གནས་དངོས་གནས་ད་མདོ། ད་གཙོ་བོ་མདོ་ཕྱོགས་ད་གཞུང་ཐེངས་དང་པོ་གཞུང་ཆེན་བཀའ་པོད་ལྔ་ལ། གསན་བསམ་མཐར་ཕྱིན་པ་གནང། དེ་བཞིན་གསན་བསམ་མཐར་ཕྱིན་པ་གནང་འདུག་ད་དབུས་གཙང་འདིར་ཆོས་གཉེར་གནང་བ་དེ་ཕལ་ཆེར་ལོ། ལོ་བཅུ་ཐམ་པ་ལོ་བཅུ་གཅིག་ཡས་མས་ཙམ་རེད།

ཨན་ནི་གསར་བཙུགས་གནང་ཡ་དང་ཨན་དེ་ནས་ད་དགོན་པ་བདག་རང་ནས་མཐུད་མཁས་པ་མང་པོ་ཅིག་གིས་གསོ་སྐྱོང་གནང་བ་དེ་ཡིན་ནས་ད་མཛད་པའི་ནང་ལོག་གི་ཡང་གལ་ཆེ་ཤོས་ཅིག་རེད་བ་ཐོག་མར་དབུས་ནས་ཨན་ནི་ཕ་ཡུལ་ལ་ཕེབས་པའི་རྗེས་ལ་ཡིན་ཟེར་བ། ཨོ་ད་རང་ད་དེ་གནད་འགག་ཅིག་རེད་ད་རང་ཨ་ལ་སོང་བ་ནོར་རྗེས་གཅིག་དེ་ད་དགེ་སློང་གི་སྡོམ་པ་དེ་དབུས་ལ་བཞེས་པ་རེད་བ་ཅིག་དགུང་ལོ་ཉི་ཤུ་ཐམ་པའི་སྟེང་ཡིན་ས་ཡོད་དགུང་ལོ་ཉི་ཤུ་ཐམ་པའི་སྟེང་པཎ་ཆེན་བློ་བཟང་ཆོས་རྒྱན་གི་མདུན་ནས་དགེ་སློང་སྡོམ་པ་བཞེས་པ་རེད་དེའི་ཚིག་དེ་ཡང་ཤར་སྐལ་ལྡན་རྒྱ་མཚོ་ཁོ་རང་མགུར་འབུམ་ནང་དེ་མགུར་ནང་ཚིག་འདི་འདྲས་ཅིག་ཡོད་བ་རེད་དཔལ་ཆོས་འཁོར་ལྷ་སའི་གནས་མཆོག་ཏུ

ཆ་ཚང་བ་ལ་སློབ་སྦྱོང་བྱེད་རྒྱུ་ཡོད་ཚེ་དེ་ནི་སྒྲིག་འཛུགས་དེ་དེ་རིང་གསར་བ་བཙུགས་འདུག་བ། དེ་ཡང་དཔེ་མ་འདྲ་བ་འདྲ་གཅིག་རེད་ད་དངོས་གནས་མཁྱེན། ཀྱི་སྔ་མ་གོང་ནས་སྐད་ཆ་མང་པོ་བྱུང་བ་རེད་ང་ཚོ་སྤྱིར་ན་དགོན་པ་ཟེར་དེ་དང་མཚན་ཉིད་ཀྱི་བཤད་གྲྭ་བཙུགས་ཟེར་དེ། ཆོས་ཕྱོགས་སྐད་ཆ་རྐྱང་པ་མ་ཡིན་པ་དངོས་གནས་གཏིང་ཟབ་པོ་བསམ་བློ་གཏོང་བ་ཡིན་ན། ད་མཚན་ཉིད་ཀྱི་བཤད་གྲྭ་ཟེར་ལས་སླ་བོ་རྩ་ནས་མི་འདུག་ད་ཁོ་སློབ་སྦྱོང་གི་བརྒྱུད་རིམ་ཚད་ལྡན་གཅིག་གི་སྒྲིག་གཞི་བཟོས་དེ་ནས་དེ་ལ།

སྟེས་དབང་གི་རྗེས་འཇུག་བུ་སློབ་རྣམས། གཞུང་དཀའ་གནད་རིགས་པའི་ལམ་ནས་འདྲེན། ཁོང་ཁྲོ་བའི་ཚོགས་ཀྱིས་ཕྱོགས་འདིར་ཕྱར་བ་ཟད། ད་ང་ཚོ་འདི་འབྲང་བ་ལ་ཆེན་པོའི་རིག་གནས་ནི་སྔོན་མ་གེ་ཆགས་བྱུང་བ་རེད་དཔེར་ན། ད་དགོན་པ་ཁག་གི་ད་ཕྱིན་ནས་སྤྱི་དང་ལྷག་པར་དུ། མདོ་ཤོད་ཀྱི་བྱེས་ཉག་གཞུང་ནས་མཚོན་པ་ཡིན་ན་ཐེངས་དང་པོའི་གནའ་སྔ་མོའི་གསང་ཕུ་གི་འགྲོ་སྟངས་རོ། ད་གསང་ཕུ་གི་འགྲོ་སྟངས་དང་དེ་ནས་ད་དགེ་ལུགས་པའི་དགོན་སྡེ་ཆེ་ཁག་གི་འགྲོ་སྟངས་བཅས་ཡོད་ན་ཐེངས་དང་པོ་བསྡུས་གྲྭ་རྨང་གཞི་བཟུང་སྟེ། ད་བྱེས་ཉག་ངེད་རང་ཕྱོགས་ཕྱི་ནང་རེ་རིམ་པ་དེ་ཐེངས་དང་པོ་བསྡུས་གྲྭ་དང་དེ་ནས་ཕར་ཕྱིན་དང་དེ་ནས་དབུ་མ་དང་དེ་ནས་ད་འདུལ་བ་དང་དེ་ནས་མཛོད་ཟེར་ད་མཛོད་དང་འདུལ་བ་གཉིས་བང་རིམ་དེ་ཙམ་རེད་ལྟར་ཀྱང།

དབུས་གཙང་སློབ་གཉེར་བ་འདི་ལས་ལྷག་པ་ཅིག་གིས་བྱུང་ན་ཡོད་པ་ཇི་བྱེད་འདུག་འདིའི་རྐྱེན་ལ་ང་ཚོ་ཡང་ངོ་སྤྲོད་ཞིག་གནང་རོགས་གནང། གནང།
ད་དེ་ཤར་སྐལ་ལྡན་རྒྱ་མཚོའི་རྣམ་ཐར་གྱི་ངོས་ནས་མ་འདྲ་བ་བྱེད་དགོས་འདུག་ད་ང་ས་དང་ད་དེ་ཐོས་བསམ་སྒོམ་པ་ཡ་མ་བྲལ་བ་ཟེར་ཡས་ཏེ་ད་ཐོས་པ་དང་བསམ་པ་དང་སྒོམ་པ་ཡ་མ་བྲལ་ཟེར་ཡས་ཏེ། ད་ཇི་ལྟར་ང་ཚོས་ཀྱི་སློབ་སྦྱོང་བ་ཚད་ལྡན་གཅིག་ཡིན་ན་ངོ་ནས་བགྲང་ནས་ཐོས་བསམ་སྒོམ་པ་ཡ་མ་བྲལ་བ་བྱེད་དགོས་བ་དེ་གནད་འགག་ཆེན་པོ་ཆེན་པོ་ཡིན་ས་རེད། ད་དཔེར་ན་ད་ཤར་སྐལ་ལྡན་རྒྱ་མཚོའི་སྐུ་ཚེ་གི་རྣམ། ཐར་དུ་བལྟ་བ་ཡིན་ན། ཐོས་བསམ་སྒོམ་པ་དེ་ཡ་མ་བྲལ་བ་བྱས་པའི་སྐུ་རྣམ་ཐར་ནང་དཔེ་ཡོད་འདི་ཡོད་ས་རེད་དཔེར་ན། སྐལ་ལྡན་རྒྱ་མཚོ་ད་དབུས་ནས་ད་མདོ་ཕྱོགས་དང་དེ་ནས་སྔགས་ཕྱོགས་དུ་རྡོ་ལ་གྱིས་ད་གསན་བསམ་མཐར་ཕྱིན་པར་གནང་དེ་ནས་མར་མདོ་སྨད་ནས་ཕེབས་མདོ་སྨད་ནས་ཕེབས་ཏེ་ཕེབས་མ་ཐག་ཡང་དེ་བྱེད་གི་མི་འདུག་ཨ་ད་ང་ཚོ་བྱ་བ་ལས་ཀྱི་འཁོར་ལོ་ཟེར་ན་འདྲ། དེང་སང་གི་སྐད་བྱེད་པ་ཡིན་ན། ཉིད་སྐུ་སྤྱི་ཚོགས་ཀྱི་ལས་དོན་ལ་ཟེར་ན་འདྲ་དགོན་པ་འཛིན་སྐྱོང་གི་བྱ་བ་སོགས་ལ་མ་ཞུགས་པར། གཙོ་བོ་དེ་ཡིས་སྔ་མ་ཐོས་པའི་དོན་དེ་ལ་བསམ་པ་དང་བསམ་པའི་དོན་ལ་སྒོམ་པའི་ཉམས་ལེན་བྱས་ནས།

ད་སྐྱེས་བུ་དམ་པ་ད་གཞན་དང་མ་འདྲ་བ་ཆགས་དགོས་རྒྱུ་མཚན་ཡང་གཙོ་བོ་དུས་ད་དེ་འདྲའི་ཡུལ་དང་རིགས་འདུག་བ་ལ། བྱས་ཙང་ད་བདག་ཉིད་ཆེན་པོ་དགོང་ལོ་བཞི་བཅུ་ཞེ་དྲུག་ལ་ཕེབས་པའི་སྐབས་ལ་ད་གཅིག་སྟོང་དྲུག་བརྒྱ་ལྔ་བཅུ་ང་གཉིས་ཀྱི་ལོ་དེ་ཆགས་ཀྱི་ཡོད་ས་རེད་བྱས་ཙང་དེའི་སྐབས་དེ་ཆ་ཤར་ནས་གོང་ས་ལྔ་པ་ཆེན་པོ་རྒྱ་ནག་ལ་ཆིབས་བསྒྱུར་གནང་པའི་མཚོ་སྔོན་ལ་མཇལ་ཁ་ཞུས་གནང་རྗེས་ད་གོང་ས་ལྔ་པ་ཆེན་པོའི་སྐུ་མདུན་ནས་གསུང་ཆོས་ཞུས་གནང་ཡ་ད་གོ་སྐབས་བཅས་བྱུང་གནང་ཡོད་ས་རེད་མདོ་སྨད་ཡུལ་ལ་གདན་ས་ཐོས་བསམ་སློབ་གཉེར་འཆད་ཁྲིད

ཤར་སྐལ་ལྡན་རྒྱ་མཚོ་ད་གོང་ས་ལྔ་པ་ཆེན་པོའི་སྐུ་མདུན་ནས་བཅར་དེ་ནི་གསུང་ཆོས་མང་པོ་ཞུས་འདུག་ཨ། ད་གསུང་ཆོས་མང་པོ་མང་པོ་ཞིག་གོ་དེ་ལ། ད་དཔེར་ན་ཅི། ད་ཐེ་ཚོ་ཡིན་ན་ཐེ་ཚོ་ཐོ་རངས་མ་འདྲ་གོ་རང་ལ། དཔེར་ན་ཤར་སྐལ་ལྡན་རྒྱ་མཚོ་བཅར་དེ་གོང་ས་ལྔ་པ་ཆེན་པོའི་མདུན་ནས་གསུང་ཆོས་ཞུས་པའི་རང་ཆ་ཚང་བ་ལ། དཔེར་ན་འཇང་ལ་དེ། ཁྲི་ཁྲི་ཆེན་པ། དེ། དེ་དེ་ངོ་དང་དེ་མེད་ཅེས་པ་ཆེན་པོ་ད་ག་རང་དེ་མཐོང་དེ་པ་ཅིག། ད་དེ་དེ་ཤེས་ནི་ཟིན་ངེས། ཅི་ད་ཤེས་ནི་ཟིན་ངེས། ད་འཇང་ང་བ་ང་ཚོ་ཡིན་ན།

དེ་ནས་འཛིན་མེད་ཞར་བྱུང་བགྲོ་གླེང་བཤད་ཚུལ་ལ། རང་དབང་མེད་དུ་ད་དད་པ་སྐྱེ་ཡིན་ཟེར་ཏེ། ད་དཔེར་ན་དེ། ད་དཔེར་ན་ང་ཚོ་ད་བློ་འཛིན་གྱི་སྟངས་རེད། ཨ་ནི་ད་བློ་འཛིན་དེ་ད་ངེས་པའི་ཆེད་དུ་སྐྱོར་སྦྱོང་གྱི་སྟངས་རེད་དེ་ནི་དཔེ་ཁྲིད་རེད་དེ་དཔེ་ཁྲིད་ཀྱི་སྟངས་དེ་ལ་བསམ་སྟངས་རེད་དེ་ནི་རྟོགས་ཁོ་ད་བགྲོ་གླེང་དང་རྟགས་གསལ་སྟངས་ནི། དཔེ་མ་འདྲ་བ་ད་ཇེ་ཉེ་དུ་དཔེ་ཆེན་པོ་བྱུང་བསྡད་པ་དེ་དང་ལྷག་པར་དུ་ད་དུས་རྒྱུན་ནས་ལྟོས་ཀྱི་ཡོད་རེད། ད་སྤྱི་བོའི་སྦྱིན་བདག་གི་ཀུན་ལ་གོ་རེབ་གོང་རིག་པ་འབྱུང་བའི་གྲོང་ཁྱེར་རེད་ཟེར་ནས། ད་དེ་ནས་མཚན་ཐོགས་དགོས་པ་དེ་ཡང་རྒྱུ་མཚན་གཙོ་བོ་དེ།

ཨ་མ་གི་ཁ་ལ་ཁྲོ་ཆུ་བླུགས་ཡོད་རེད་ཟེར་ནས་ལྟ་གི་རེད་གང་ལྟར་ཀྱང་གཤིན་ཟས་དང་དཀོར་ཟས་དེ་ཧ་ཅང་གི་ཉེས་དམིགས་ཆེན་པོ་ཡིན་པ། འོ་དེ་འདྲའི་གི་སྟངས་ནས་འོ་དེ་འདྲའི་ལྟ་ཚུལ་ཚུལ་ན་འདྲ། ཀྱི་གོ་ཟི་ཚོད་མ་འདྲ་བ་ཡོད་རེད། དད་ཟས་དང་དཀོར་ཟས་རྩ་བ་ནས་གོ་ཁྲོ་ལག་མི་ལྟ་མོ་དང་གང་གི་གཙོ་བོ་བསྟན་པ་དང་གཞན་སྦྱིན་པ་གཞན་ལ་གནང་ཡ་གི་དེ་འདྲའི་དམ་བཅའ་གཅིག་ཕུལ་འདུག་དེ་དམ་བཅའ་གཅིག་རེད་འདུག་དེ་ནས་གཞན་པ་གཅིག་དེ་སྔོན་འགྲོ་གྲངས་མེད་ཆོས་ཚུལ་བཞིན་བྱེད་མཁན་དེ་ཚོ་ལ་གུ་སྐུར་བ་རྩ་བ་ནས་མི་འདེབས་ཅི། ད་ལྟ་ཅིག་དེང་སང་དཔེར་ན་སོ་སོ་ནོར་བ་འགྲོ་མ་འགྲོ་ཅིག་ད་ཕར་ཕྱོགས་ལས་ཡག་པོ་ཞིག་ཡིན་ན་དེ་ལ་སྐུར་བ་ལྟ་བུ་གཅིག་རེ་གཉིས་རེ་ཏིག་ཁུ་ཤིང་ངན་མང་པོ་ཞིག་འགྲོ་བ་དེ་ཤར་སྐལ་ལྡན་རྒྱ་མཚོ་ད་གུ་ཆོས་ཚུལ་བཞིན་བྱེད་མཁན་གྱི་སྐྱེས་བུ་དམ་པ་སུ་ཡིན་ན་དེ་ལ་རང་ཕྱོགས་དང་གཞན་ཕྱོགས་གང་ཡིན་ལ་མ་ལྟོས་པར་དེ་ལ་སྐུར་བ་རྩ་བ་ནས་མི་འདེབས་ཅི། ད་གལ་སྲིད་སྐུར་བ་ལྟ་བུ་ཞིག་ཤོར་སོང་བ་ཡིན་ན་དེ་ལ་ལམ་སང་བཤགས་པ་གྱིས་ཅི། དེ་འདྲའི་དམ་བཅའ་གཅིག་རེ། དེ་ནས་གཞན་པ་གཅིག་དེ། དོན་བསྟན་པ་དང་འགྲོ་བའི་དོན་མ་ཡིན་པར། རང་གི་ཁེ་ཕན་དང། ད་རང་གི་མཚན་སྙན་གྲགས་དང་རང་གི་དཔལ་འབྱོར་གྱི་ཆེད་དུ། ད་གྲོང་ཆོག་དང་བེ་རིག་དེ་འདྲའི་རྩ་བ་ནས་མི་གནང་ཅིག། དེ་འདྲའི་ལ་ཡང་ཁོ་དམ་བཅའ་གཅིག་ཡོད་འདུག་དེ་དམ་བཅའ་གཅིག་གནང་འདུག། གཞན་པ་གཅིག་དེ། བུ། ད་ཆོས་བརྒྱུད་དང་གྲུབ་མཐའ་རིས་མེད། ད་གང་ཡིན་ན་དེ་ལ་གོ། ད་དད་པ་བྱེད་ཀྱི་དང་གལ་ཏེ་དད་པ་མ་བྱས་པ་ཡིན་ན་ཡང། སུ་གཅིག་ལ་ཡང་སོ་སོ་དགའ་མི་དགའ་དེར་བལྟས་ནས། ད་སྨོད་པ་དང་ལོག་ལྟ་རྩ་བ་ནས་མི་བྱེད། དེ་དམ་བཅའ་གཅིག་རེད་འདུག་འདི་ཁོ་དམ་བཅའ་འདི་ཚོའི་ངོས་ནས་བལྟས་ནས། དེང་སང་གནས་སྟངས་ཀྱི་དབྱེ་བས་ནི་རྒྱལ་བ་རིན་པོ་ཆེའི་དགོངས་པ་ཞིག་བཏང་དང་འབྲེལ་བསྟན་པ་རིས་མེད་ལ་དག་སྣང་སྦྱོང་ཡ། ང་ཚོ་དེང་སང། ད། ཁོ་ཁོ་དམ་ཚིག་དབུ་སྐྱེས་གཅིག་འདྲིས་ཟེར་ནས། ད་གསུང་སྲོལ་ཡོད་པ་ནང་བཞིན་སྐབས་དེ་དུས་ནས་བཟུང་སྟེ། བོད་ལ་ཡོད་བསྡད་པའི་ཆོས་ད་ཆོས་བརྒྱུད་དང་གྲུབ་མཐའ། ད་རིས་མེད་ཀྱི་ལ་དག་སྣང་སྦྱོང་ཡ་མ་གཏོགས་དེ་ལ་སྐུར་འདེབས་དང་ལོག་ལྟ་ནི། དེ་འདྲའི་དམ་བཅའ་རོ་གཅིག་ཕུལ་འདུག། དེ་བཞིན་དུ་གང་ལྟར་ཀྱང། ཤར་སྐལ་ལྡན་རྒྱ་མཚོ་དམ་བཅའ། ལྔ་དེ། ད་ཆོས་པ་རིན་པོ་ཆེའི་མདུན་ནས་དམ་བཅའ་ལྔ་དེ་ཕུལ་འདུག།

འདི་གལ་ཆེན་པོ་གཅིག་གི་ཆགས་ཀྱིས་ད་ལྟ་རྒན་ལགས་ཀྱི་བླ་མ་རྗེ་འདི་གའི་ངོ་སྤྲོད་གནང་སོང་ལགས་འདིའི་བརྒྱུད་རིམ་ནང་ལོགས་ལ་ད་ཏག་ཏག་ནི་ཡང་ཁོ་རང་གིས་གཞན་གྱི་རྒྱུ་ནོར་ག་ཚོད་ཕུལ་བ་ཡིན་ནའི་ལས་འདི་གའི་ལ་ཞེན་ཆགས་མེད་པ་དང་སྤྱི་ཚོགས་ཐོག་གི་མི་ཆེན་དང་འདིའི་ལ་ངོ་དགའ་སྤྲེལ་ལད་མེད་པ། སངས་རྒྱས་ཀྱི་བསྟན་པ་འདི་རྒྱུན་རིང་པོ་གཅིག་གནས་ཡག་གི་ཐོག་ལ་ཡིན་པས་ན་ལྷ་ཁང་བཞེངས་གནང་ཡག་དང་གཙུག་ལག་ཁང་ཁག་ཅིག་ད་གསར་བཞེངས་གནང་ཡོད་ས་རེད་ལ་ད་ག་ནང་བཞིན་དགོན་པ་དང་རི་ཁྲོད་ལ་ཡིན་ནའི་ལས་མང་པོ་གཅིག་གི་གསར་འཛུགས་གནང་ཡག་དང་འདི་འདྲ་གཅིག་གི་གནང་ཡོད་ཙང་འདི་ཡིན་པས་ནི་དངོས་གནས་གཅིག་གི་ཆོས་པ་གཅིག་གི་དངོས་གནས་ཡིན་པས་ནི་གལ་ཆེན་པོ་ཞེ་དྲག་གཅིག་གི་ཆགས་ཀྱི་ཡོད་རེད་པ། ད་ག་རང་རེད་འདུག་ལགས། ད་དཔེར་ན་འདི་ཡིས་ཟླ་ན་ཀུན་ཏུ་དྲང་བ་ལ་སོང་བ་ནོར་ཅིག་རྩ་བའི། ཤར་སྐལ་ལྡན་རྒྱ་མཚོ་བླ་མ་ཆེན་པོ་རེད་བླ་མ་ཆེན་པོ་ཡིན་དུས་རྒྱུ་དང་དཔལ་འབྱོར་གི་དོན་ནི་ཡར་ཕུལ་ནི་དང་གོ་སྐྱབས་རྟེན་བསྔོ་རྟེན་དེ་ནས་ཕུལ་ནི་ད་དཔེ་མང་པོ་ཡིན་པ་ཞུ་མ་དགོས་པ་ཅིག་ནི་མང་པོ་ཕུལ་རེ་གནང་བ་ད་དུ་ལུགས་ལ་ད་གསེར་དངུལ་ག་འདྲ་ཡིན་ན་ཡང་དམིགས་བསལ་ད་རྒྱུ་ནོར་ལ་ཞེན་ཆགས་ནོར་ཆུག་རེ་མི་གནང་གི་ཅིག་ང་དེ་གཅིག་རེད། བལྟས་པར་ལྟོས། ད་དེང་སང་ང་ཚོ་ཅིག། ད་ཆོས་པ་གཅིག་ཡིན་ན་ཆོས་པའི་སར་མི་འདུག་ཀྱི་གོ་སོ་སྟོང་འདྲ་མིན་འགྲོ་སྲིད་ད་གོ་འདྲིས་འགྲོ་བའི་ཀྱི་འགྲོ་བ་དེང་སང་དཔེར་ན་ཤར་སྐལ་ལྡན་རྒྱ་མཚོ་ལྟ་བུ་ཡིན་ན་དེ་འདྲ་རྩ་བ་ནས་མ་ཡིན་པ། ཕར་ཕྱོགས་དེ་མི་ཆེན་པོ་ཅིག་ག་ཚོད་ཡིན་ན་ཡང། ཀོ་གནས་ལུགས་དང་དེ་ཀོ་བསྟན་པ་དང་འགྲོ་བ་ལ་ཕན་གནོད་ག་རེ་ཡོང་གི་ཡོད་མེད་དེའི་སྤང་བླང་གི་དབྱེ་བ་མ་འཁྲུལ་བས། དེའི་ས་མཚམས་ཏག་ཏག་བཟུང་ནས་བསྡད་ཡ་མ་གཏོགས་ཀྱི། ད་མི་ཆེན་ལ་ཀོ་ངོ་དགའ་ཟེར་ན་འདྲ་སྤྲེལ་ལད་ལྟ་བུའི་དེ་འདྲའི་གཤིས་ཀ་རྩ་བ་ནས་མེད་ནི་ཞིག་རེད་འདུག་ད་དཔེར་ན། མཚུངས་གཅིག་སྟེ། ཤར་སྐལ་ལྡན་རྒྱ་མཚོ་ལྟ་བུ་མཚོན་པ་ཡིན་ན། སྤུ་རྐྱང་བ་མ་ཡིན་པ་སྤུ་ནི་ཅི། ད་ཅི། ད་སྤུངས། ད་དཔོན་པོ་དང་དེ་ནི་མི། ཆེད་དུ་ལུས་དྲངས་ནས་སྐུ་བཞི་མཐའ་དང་དེ་ནི་རྒྱུ་ནི་ངུ། སྐུ་རྒྱུ་ནི་བ་དེ་ནི་བུ་གཉིས་དང་མང་པོ་ཡང་ངུ་འདོད་དོན་ཡིན་ནོ། ད་སོག་པོ་དུ་དང་དམིགས་བསལ་གྱི་སྐུ་ཁྲེ་ཁྲེ་ཟེར་ན་འདི་རྩ་བ་ནས་ཅིག་གནང་མི་འདུག། ཆ་ཡངས་སུ་དུ་ལུགས་ན་དེ་ཅི་ཡོད་རེད། ད་མགུར་དུ་བཟུང་ན། ཧོར་སོག་པོས་འཛིན་པའི་དུས་སྐབས་འདིར། སྤྱིར་བོད་འབངས་དམངས་ལ་བདེ་སྐྱིད་དཀའ་ཟེར། སྒོས་བླ་མ་རྣམས་ལ་རང་དབང་མེད་ཟེར། ད་བླ་མ་ལ་རང་དབང་མེད་ཟེར་དེ་ཁྱེད་ཚོ་ནང་དུ་ཨ་ད་སྒོས་བླ་མ་རྣམས་ལ་རང་དབང་མེད་ཟེར། གོས་གང་མཛེས་གདན་ཆ་གང་ལེགས་དང། རྟ་གང་ལེགས་བཟའ་བཏུང་གང་བཟང་བ། ཧོར་སོག་པོའི་དཔོན་པོའི་ལག་ཏུ་ཡོད་ཟེར། དེ་ཐར་ལམ་སྒྲུབ་པའི་བར་ཆད་ཡིན་ཟེར། དེ་བྱས་དུས། དེ་སྐབས་དེ་ད་ཆབ་སྲིད་ཀྱི་གནས་སྟངས་དང་ནི་སྤྱི་ཚོགས་ཀྱི་དཀའ་ངལ་ཡོད་སྐབས་དེར་དཔེར་ན་རྒྱ་བ་ཁུ་ཁྲང་ཁྲི་པ་དང་མ་ནི་གུ་རྟ་དགོངས་དང་རྒྱ་བ་ཁུ་ཁྲང། རྟ་རྔ་བའི་འཇིགས་བྱང་པོ་དེ་ལ་སོག་པོ་དང་དེ་ནི་གླང་གི་ཉོ་ཁྲ་འདྲ་པོ་འདྲ་ཡོང་གི་ཡ་དུས་ཚོད་སྐབས་ལ་རེད་དེ་བྱས་དུས། ཕ་ཤུལ་ནས་བཙུན་འབུད་འཇོག་ག་ཚད་ཀྱིས་མི་ལ་མ་ལྟོས་པར་དོན་དམ་པའི་སྟེང་ནས་གོང་ཚུལ་གྱིས་བཏང་སྟེ་ད་འགྲིག་གི་ཡོད་མི་ཡི་ས་མཚམས་དེ་ཏག་ཏག་མ་ཕྱེས་པ་གྱིས་ཕ་དེའི་ས་མཚམས་དེ་མ་ནོར་བ་ཁོ་ཤེས་ངེས་ཟེར་ན་འདྲ། འོ་དེ་འདྲ་ཞིག་ཡིན་པ་དེ་སྒྲོ་གཟུགས་དང་ལ་སེ་དགུང་གྲགས་ཅིག་ཡིན་ངོ་ད་དེ་ཡང་གནད་འགག་ནང་གཅིག་ཡིན་ས་རེད། ལྷག་པར་དུ་དེས་ད་དགོན་པ་བཞེངས་ཟེར་དེ་དགོན་པ་སྤྱི་དང། ཤར་སྐལ་ལྡན་རྒྱ་མཚོའི་རྣམ་ཐར་དུ་བཟུང་ལ་གཅིག་ངོ་དེས་ད་དགོན་པ་ཁ་མ་འདྲ་བ་ཁོ་ད་དགོན་པ་དང་དེ་ནས་མ་འདྲ་བ་ཁོ་སུམ་ཅུ་ལྷག་ཅིག་བཞེངས་བ་རེད་ཟེར་ནས་ཨ་མ་དེ་ང།

ལོངས་ལོངས་སུ་ཞུས་ཙང་དགའ། ད་དེ་ག་ནང་བཞིན་ཡང་གསུང་ཡ་ཅི་ལ། ཀུན་མཁྱེན་བཞད་པ་སོགས་བདག་སྐྱེས་ཆེན་མང་པོས་ད་ཁོ་རང་གི་མཁས་བཙུན་བཟང་གསུམ་པོའི་ཡོན་ཏན་དེ་བསྔགས་བརྗོད་གནང་པའི་ལོ་རྒྱུས་ཅིག་འདུག་ལ་ད་སྐུ་ཚེ་རིང་འགའ་ཡིན་པས་ན་ཉམས་ལེན་གཙོ་བོ་འདི་ག་རེ་གནང་ཡོད་ན་ལ།

གསུང་མགུར་དེ་ཚོ་ལ་ན་བཟའ་བྱས་ན་ང་ཚོ་ཡི་དམ། ད་ཡི་དམ་བཟང་པོ་དཔེར་ན་སྐྱེས་ཆེན་དང་དེ་ཚོ་ཡི་དམ་གྱི་བཀྲིས་ནས་ག་དུས་ཡིན་ན་ངའི་སྔས་མགོ་ལ་ད་ཞིག་མ་ད་དེ་ད་འཇམ་དབྱངས་བཞད་པ་ཁོ་རང་སྔས་མགོ་ལ་ཉར་གི་ཡོད། ད་ཉར་བ་ཙམ་ཙམ་མ་ཟད་མཚམས་མཚམས་དུས་ཚོད་གང་རུང་བྱུང་བའི་སྐབས་ལ་ཤར་སྐལ་ལྡན་རྒྱ་མཚོའི་སྐོར་ད་བཀའ་བཀའ་འབུམ་དེ་ཚོ་ལྟ་གི་ཡོད། ང་རང་གི་ལྟ་བ་ཙམ་མ་ཡིན་པར་མི་གཞན་དག་ལ་ཡང་ད་ཤར་སྐལ་ལྡན་རྒྱ་མཚོ་གི་རྣམ་ཐར་ལ་ལྟ་བ་ལ་སྐུལ་མ་བྱས་ནས་ཕར་གཡར་གི་ཡོད། དེ་བྱས་དུས་ད་ཁྱེད་རང་ཚོ་མི་ནང་ངོ་ནས

ངས་ཉམས་ལེན་ད་ཁོང་གསུང་ཡ་དེར་ག་རེ་མ་འོངས་པ་ན། ད་ཞེ་ས་མ་བྱས་ན་ང། ཤི་བའི་རྗེས་ནས་ད་ཁྱེད་རང་ཚོ་ལ་མི་གཞན་དག་ཅིག་གིས་དྲི་བ་དྲིས་ནས་ད་ཁྱེད་རང་ཚོ་བླ་མ་གི་ཉམས་ལེན་གི་མཐིལ་ཟེར་ན་འདྲ་ཉམས་ལེན་གི་གཙོ་བོ་ག་རེ་བྱེད་དགོས་ཟེར་སྐད་ཆ་དྲིས་པ་ཡིན་ན་ཁྱོད་ཚོ། ད་ང་ཚོའི་བླ་མ་གི་གཙོ་བོ་འཆི་བ་མི་རྟག་པ་དང་དེ་ནི་ལས་རྒྱུ་འབྲས་སྒོམ་གྱི་རེད་ད་འཆི་བ་དང་དེ་ཉམས་ལེན་དང་དེ་ནི་ལས་རྒྱུ་འབྲས་གི་ཉམས་ལེན་དེ་གཙོ་བོ་བྱེད་ཀྱི་རེད་ཟེར་ནས་ཁྱོད་ཚོས་དྲིས་ལན་རྒྱབ་ཨ་ཟེར་ནས། དེ་འདྲའི་གསུང་འདུག་ཨ་དེ་ཡང་ད། ད་གནད་འགག་ནོར་ཕྱེད་གཅིག་དེ་ཡིན་ས་རེད། དེ་ནས་ལྷག་པར་དུ་ཤར་སྐལ་ལྡན་རྒྱ་མཚོ་ཁོ་རང་གི་གོ་བླ་མ་ཆེན་པོ་རེ་གནས་དེ་རེས་ལྟ་ཧོ་རེ་བསྡད་ན་དོན་དམ་པའི་སྟེང་ནས་ཁོ་རང་སྐུ་སྒེར་ལ་གོ་རྒྱུ་མིན་པ་གང་ཡང་ཁོ་གསུང་རྒྱུ་མང་གི་ངེས་ཅིག་དེ་ཡིན་པའི་རྒྱུ་མཚན་གྱིས། ད་ཁོ་རང་ཡང་ཁྱེད་ཀྱིས་ག་རེ་གསུང་འདུག་ཟེར་ན། མ་འོངས་པ། ད་ཞེ་ས་མ་ཞུས་ན། ད་ང་ཁུ་སོང་ནས་རྗེས་ནས་ད་ང་ཁུ་སོང་ནས་རྗེས་ནས། ད་གཞན་པ་གི་རེད་ད་རོང་བོ་དཀའ་བཅུ་པ། ད་ཁོ་སོང་ནས་རྗེས་ནས། ན་སྐུ་སྐྱེ་མི་འདུག་ཟེར་དེ་འདྲའི་སྐད་ཆ་ཤོད་པ་ཡིན་ན་ངོ་འདི་དྲངས་ནས་ངའི་བསམ་པ་རྫོགས་ད་ངའི་བསམ་པ་རྫོགས་པ་ཡིན། ང་དེ་འདྲའི་རིགས་ཀྱི

དེ་ནས་ད་ལྟ་ལ་ནང་གསེས་མ་འདྲ་བ་འགྲོ་འདུག་དཔེར་ན་ངས་ད་ལྟ་གསལ་བོ་ཆགས་པ་གཅིག་སྟེ་མདོ་སྨད་གི་ཆོས་འབྱུང་ཟེར་ན་ད་ནི་ཇི་ཡོད་ཡོད་པ་རེད་ད་མདོ་སྨད་ལ་སྐུ་བསྟན་པ་བྱུང་སྟངས་ཀྱི་ལོ་རྒྱུས་ཀྱི་བརྒྱུད་རིམ་ཚིགས་བཅད་མ་དེ་འདྲ་ཅིག་ཡོད་པ་རེད། དེ་ནང་བཞིན་ཕ་ཤིང་གི་སྐོར་རེད། ངས་ད་ལྟ་དྲན་པར་བྱས་ན་ཤར་སྐལ་ལྡན་རྒྱ་མཚོ་ཕ་ཤིང་བཀོལ་ཏེ་ཕལ་ཆེར་དགུང་ལོ་སུམ་ཅུ་ཡིན་པའི་སྟངས་མཛད་པ་ཡིན་བསམས་སོ། ནས་ཕ་ཤིང་དེ་མཛད་མཛད་པའི་རྗེས་ནས

དེའི་སྟེང་ནས་ད་ཤར་སྐལ་ལྡན་རྒྱ་མཚོ། ད་དགོངས་པ་རྫོགས་ནས་ལོ་མང་པོ་རིང་ན་ད་བར་དུ་ད་ལྟ་ཡང། སྲུང་མ་ཁྲི་མི་ཏྲའི་མི་ཁྲི་སྟེ་གནས་བདེ་བ་དང་དེ་ནས་ཕེབས་བདེ་བ། དེ་ཡང་སྐྱེས་བུ་དམ་པའི་རྣམ་ཐར་སྐུ་ཆེ་བ་འགྲོ་གཅིག་རིང་དང་བླངས་ལ། ལོངས་ཞུས་ཙང་ཁོ་རང་གི་བླ་མ་གཙོ་བོ་དེ་ཆོས་པ་རིན་པོ་ཆེ་ཆགས་གནང་གི་ཡོད་ན་ནི། ཁོ་རང་གིས་ད་ཡང་དེ་གི་དངོས་སུ་བསྐྱངས་གནང་པའི་སློབ་མ། གཅིག་གཙོ་གྲགས་ཆེ་བ་སུ་སུ་བྱུང་གནང་ཡོད་ན་ད་དགོངས་པ་རྫོགས་ཡ་དེ་ཡིན་པའི་ན་གཅིག་སྟོང་དྲུག་བརྒྱ་བདུན་ཅུ་གི་ལོ་ལ་སྐབས་དེ་དུས་དགུང་ལོ་བདུན་ཅུ་བདུན་ཅུ་རྩ་གཅིག་ལ་ཕེབས་གི་ཡོད་ས་རེད་དེའི་སྐབས་ལ་ཨ་ནི་དགོངས་པ་རྫོགས་གནང་བ་གཅིག་གི་ཆགས་གནང་གི་ཡོད་ས་རེད་བྱས་ཙང་རྒན་ལགས་ཀྱིས་ང་ཚོ་ལེ་ཚན་འདི་ད་མཇུག་མ་བསྒྲིལ་གོང་དེ་ད་ཡང་ཁོ་རང་སྐུ་ཚེ་ཐ་མའི་ནི་མཛད་རྗེས་ཞུ་ནས་རེད་འདི་གཅིག་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ལགས་དེ་བྱིན་ད་ཁོ་རང་ལ་ད་འདས་ད་ང་རང་ཚོ་མི་རབས་ཚོས་སློབ་སྦྱོང་ཞུས་པའི་སྐབས་ལ་ཡིན་པ་ན་མཁས་པ་མང་པོ་གཅིག་ཆུང་དུས་ནས་ནི་གསན་བསམ་སློབ་གཉེར་གནང་བ་དང་འདི་གས་ད་གལ་ཆེན་པོ་ཅིག་དང་ང་ཚོས་སློབ་སྦྱོང་ཞུ་འོས་པ་ཅིག་ཆགས་ཀྱི་ཡོད་རེད་ལ་འདི་ནང་ལོགས་ནས་ཡང་གནང་གི་ཁོ་རང་གི་དམ་བཅའ་འདི་བརྟན་པོ་བཟུང་གནང་ཡ་དེ་ལས་ཡང་གལ་ཆེན་པོ་ཅིག་ཆགས་ཀྱི་མེད་འགྲོ་བསམ་པས། ལའང་དག་རང

ཁོང་རང་གི་རྣམ་ཐར་ལ་གསུངས་ཡོད་པ་ནང་བཞིན་གྱི། རྣམ་ཐར་ལ་སེམས་གཡོ་སོང་ངོ་ད་དགུང་ལོ་བཅུ་གཅིག་ནས་བཟུང་སྟེ། ད་བདུན་ཅུ་ཐམ་པ་བར་དུ། མདོར་ན་ལོ་ལོ་དྲུག་ཅུ་ཐམ་པའི་རིང་ད་དགོངས་པ། ད་དགུང་ལོ་བདུན་ཅུ་དོན་གཅིག་སྟེང་ནས་དགོངས་པ་རྫོགས་སོང་བ་རེད་གང་ལྟར་ཆོག་དགོངས་པ་མ་རྫོགས་བར་དུ། ད་དེང་སང་ངེད་ཅག་བྱིས་པ་ཡིན་ནའི་ཤེས་ཡོན་སློབ་སྦྱོང་རྩ་བ་ནས་མཚམས་བཞག་མ་མྱོང་ངོ་ཟེར་ཡོད་དེ། དངོས་གནས་དྲང་གནས་རྣམ་ཐར་གྱི་ནང་རྣམ་ཐར་གནད་འགག་ཆེན་པོ་དང་ད་དེང་སང་ང་ཚོ་གསར་བ་ཚོས་གོ་དཔེ་ལྟོས་བྱེད་དགོས་ཡ་གཅིག། ད་ང་ཚོ་དེང་སང་ཡིན་ན་དཔེར་ན། ཀྱི་ཀྱི་ཡི་གེ་ཕྲན་བུ་ཕྲན་བུ་འབྲི་ཤེས་པ་དང། ཨ་ནི་ཆུ་རགས་ནང་ལྟ་ས་ཁོ་བྱམས་སྒྲ་འགའ་ཞིག་འགོ་ཆུང་བ་དང། དེ་ནས་ཕྲན་བུ་ཕྲན་བུ་ཤེས་ཐུབ་པ་གྱིས། གོ། ཁ་བདེ་བོའི་ནང་ཕྲན་བུ་ཆ་ཚང་བ་ཙམ་གྱིས་ད་དཔེ་མཁས་པ་ཡིན། ད་འབྲུ། གོ། ད་མངོན་པའི་ང་རྒྱལ་གྱི་སྟེང་ནས་ཤེས་ཡོན་སློབ་སྦྱོང་མཚམས་བཞག་མཁན་མང་པོ་ཡོང་གདའ། དེ་རེད་དེ་ཤར་སྐལ་ལྡན་རྒྱ་མཚོ་ལྟ་བུ་ཡིན། དེ་འདྲའི་དངོས་གནས་མཁས་གྲུབ་གཉིས་ལྡན་གྱི་སྐྱེས་བུ་ཆེན་པོ་ཞིག་རེད་དེ་ཡིན་ནའང་ང་ཚོ་ལ་གོ། མུ་མཐུད་ཀྱི་ཆེད་དུ། ལོ་དྲུག་ཅུ་ཐམ་པའི་རིང། ལོ་དྲུག་ཅུ་ཐམ་པ་བར་དུ། རྩ་བ་ནས་སློབ་སྦྱོང་མཚམས་བཞག་མ་མྱོང་ཟེར་ཏེ། ང་ཚོ། ད་དངོས་གནས་དྲང་གནས་མུ་མཐུད་ཅིག་དགོས་པ་དང་ད་ཁོང་དམ་པ་གི་མཛད་པ་མ་འདྲ་བ་འགྲོ་གཅིག། གཅིག་དེ་རེད། དེ་ནས་གཞན་པ་གཅིག་དེ། ད་སྤྱིར་བཏང། ད་འདི་འདྲའི་མཛད་པ་རྒྱ་ཆེན་པོ་བསྐྱང་གི་ཡོད་བསྟན་པ་དང། ད་དགོན་པའི་དོན་དུ་འདི་འདྲའི་མཛད་པ་རྒྱ་ཆེན་པོ་བསྐྱང་གི་ཡོད་རེད་ན་ཁོ་རང་སྐུ་སྒེར་ལ་མཚོན་ད་ཡིན་ན། ད་གང་ཞེ་ན་དགོན་པ་བཙུགས་པའི་རྗེས་ནས། ད་ང་ཚོ་སྤྱིར་བཏང་ད་དགོན་པ་བཙུགས་པའི་རྗེས་ནས་ད་མོ་ཅག་བཀུར་ཟེར་ཡང་འདྲ་བོ་གྱོན་པོ་བྱེད་ཟེར་མང་པོ་འདུག་ཐ་ན། མོ་ཅག་གཅིག་བཀུར་བའི་དཔེ་བྱ་ཟེར་ན་ན་རྒྱུ་ནོར་འབབ་མ་ལྷག་བ། དེ་འདྲའི་བྱུང་བ་ནས་ངས་དགོན་པ་བཙུགས་པ་ཡིན་ཟེར་ནས།

དེ་ལས་དུས་གཅིག་གོ། འོ་དེའི་ཕྱིར་དེ་ཡིན་ཏེ། ཨ་དོ་དོ་ནས་ང་རོ་ཆེན་པོ་ཞིག་མཐོང་སྣང་ལ། ལགས་སོ་ལགས་སོ་བྱས་ཙང་ད་ང་ཚོས་སྔོན་བྱོན་མཁས་པ་ཁག་ལ་སློབ་སྦྱོང་ཞུ་འོས་པ་མང་པོ་ཞིག་གཅིག་ཡོད་རེད་ལ་སློབ་སྦྱོང་ཞུ་ཡ་དེ་ཡིན་པས་ན་ཁོང་རྣམ་ཚོས་ད་སྐུ་ཚེ་ཧྲིལ་པོའི་རིང་ལ་སྐུ་ལས་ག་འདྲ་སེ་བསྐྱོན་པ་དང་མཛད་རྗེས་དེ་དག་ནི་ཤེས་པའི་ཐོག་ནས་སློབ་སྦྱོང་གཅིག་ཞུ་ཐུབ་པ་ཡིན་ན་ཨ་ནི་ང་ཚོ་སོ་སོ་སོ་ཡིན་ནའི་ལས་བློ་སྐྱེད་མང་པོ་གཅིག་ཡོང་གི་རེད་བསམ་གི་ལ་ད་དེ་རིང་ང་ཚོའི་ཡང་གཏམ་གླེང་ལེ་ཚན་དེའི་ནང་ལོགས་ལ་རྒན་དགེ་འདུན་བསམ་གི་ལགས་ནས་ཤར། སྐལ་ལྡན་རྒྱ་མཚོ་མཆོག་གི་ད་སྐུ་ཚེའི་མཛད་རྗེས་འདི་གའི་ངོ་སྤྲོད་ཞིབ་ཚགས་པོ་ཞིག་གནང་འདུག་རྒན་ལགས་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་ལགས་སོ་རྒན་ལགས་ཐུགས་རྗེ་ཆེ། ལགས་སོ་ཨ་ནི་ང་ཚོའི་གསན་མཁན་རྣམ་པ་ཚོས་དེ་རིང་གི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།